གསོ་སྦྱོང་དང་གཅིག་ཅན་བྱ། ལས་ཀ་གཉིས་གོ་ཆོད་དུ་འདུག། བཅས་པའི་ཁ་ན་མ་ཐོ་དགེ་སློང་གི་སྐར་ཚོགས་རེ་ལྟུང་བ་དང་འགལ་བའི་བཅས་པ་དང་འགལ་བའི་ལྟུང་བ་གོ། ད་དེ་དུས་སུ་ཁོ་ད་བར་སྐར་ཚོགས་བསམ་བློ་ཡག་པོ་བཏང་ན་ཅིག་ཤིག་བཤགས་ཐུབ་དགོས་ཨ་རེད་ག་ཚོད་ཨ་ལེ། གཙང་མ་གཙང་རྐྱང་བཟོས་མ་ཐུབ་ན་ཡང་གང་འཚམ་ཅིག་སྲབ་པོ་གཏོང་ཐུབ་པ་རེད་བ་དེ་ཅིག་ཡོད་ད་ཁོས་སྙམ་པ་ལ་འོ་ད་སྔ་མ་བྱས་པར་འགྱོད་པ་སྐྱེས། མཇུག་མ་མི་བྱེད་བསམ་བསམ་བཏང་ཡོང་དུས་ཙང་ཨ་ནི་གང་བྱས། གཉེན་པོ་སྟོབས་བཞིའི་ནང་ནས་གསུམ་ཚང་འགྲོ་གི་རེད་བ་ད་རྟེན་གྱི་སྟོབས་གོ་ད་གང་ལྟར་ཀྱང་དེ་ཡོད་མ་རེད་དཔེར་ན། ལྟར་སོགས་རེད། བྱང་ཆུབ་ཀྱི་སེམས་དེ་ད་ཚང་ཁག་པོ་རེད་བ། ཞེས་མ་གཏོགས་པ་ས་བཞི་ནི་གང་བྱེད་སྟོབས་གསུམ་ཙམ་ཞིག་ད་ཨ་ལས། ཅིང་གླེང་བའི་ངོར་བ། འདི་ལས་འོད་འདོན་ས་དང། ལས་ཀ་གཅིག་གིས་གཉིས་གོ་ཆོད་འགྲོ་འདུག་བ། བྱེད་དང་ངེས་དོན་དང་དེ་ལས་བཅུ་གཡས་འོག། ང་ཚོ་གང་བྱེད་གཙོ་བོ་ནི་ད་གནས་སྐབས་རེ་ལ་སྡིག་པ་བཤགས། སྡིག་པ་སྤོང་ཡས་ཐབས་ཤེས་ཁོ་ར་རང་མ་ཐབས་ཤེས་ཡོག་མ་རེད། དེ་ཡིན་དུས་ད་སྡིག་པ་སྤོང་ཡས་སའི་སྡིག་པ་གོ་ལ་ཨོ་ད་གང་བྱེད་སྡོམ་པ་གསུམ་འགལ་ཡོང་དུས་ས་དེ་ཨ་ལས། སོ་ཐར་གྱི་སྡོམ་པ་འགལ་བ་གོ་ཐབས་ཤེས་འདི་མ་བྱས་ན་མཇུག་མ། གསོ་སྦྱོང་བྱེད་ས་མེད་པ་ཅིག་དང། ཨ་ནི་དགེ་སློང་ཚད་ལྡན་ཅིག་མ་རྙེད་ན་དེ་ནི། སེམས་ནང་ལ་ག་ཚོད་བསམ་ན་ཡང་ཡང་བདེ་བ་རུ་གཅིག་གིས་མེད་པ་ཆགས་འགྲོ་ཆེ། དེ་འདྲ་རང་ནི་མ་རེད་དགོན་པ་ལ་བསྡད་པའི་སྐབས་དུ་དེ་ལ་གསོ་སྦྱོང་གོ་ད་གང་བྱེད། ལོ་ཟླ་བ་གཅིག་ལ་ཉི་མ་གཉིས་མིན་ན་ཡོང་བ་མ་རེད་གོ་ལ་ཆེ་དྲག་རྒྱུན་རིང་པོ་གོ་ཡ་མ་རེད་དོ་ན་ཆུ་ཚོད་གཅིག་དང་ཕྱེད་ཀ་གཉིས་ལྷག་ཙམ་ཙམ་གོ་ཡ་ཡོང་བ་རེད་དེ་གང་ལ་གཅིག་རེ་འགྲོ་ཐུབ་ན་ཡག་པོ་ཞེ་དྲག་ཡང་རེད་གོ་ལ་གོ་སོང་དེ་དུས་ཚོད་བསམ་བློ་གཉིས་དང་བསམ་བློ་གཉིས་དང་ད་གང་ལ་གང་བྱེད། དེ་ན་སྡིག་པ་མི་དགེ་བ་བྱས་བྱུང་ཡང་རེད་དཔེར་ན་ང་ར་ཚོ་ད་དགོངས་དག་ཕྱི་དྲོ་ཁ་ག་ཚོད་ཟས་པར་བྱེད་ན་ད་ང་ཚོ་ག་ཚོད་དེ་མ་སྡིག་པ་ལྟུང་བ་བསམ་བློ་བཏང་ཡང་འདུག་དེ་པས་ལྟུང་བ་ག་ཡིན་དེ་མེད་ད་བཤགས་སོ་སྙམ་པའི་བསམ་བློ་གཏོང་ད།

བཤགས་ཐེངས་གཅིག་ལ། འགྲོ་ཐེངས་གཅིག་ལ་གཉིས་དག་ཡས་བསམ་བློ་ཡོད་ཚ། ཁྱེད་ཚང་དུ་ཨང། ཡིན་གྱི་མེད་ཀྱི་དེ་བྱས་ན་སེམས་པ་འདུན་ན་ངེས་ཏེ་བཅུག་ན། བལྟས་ཚོད་ཡོད་ན་བཟས་འདུག་གི། ཤེས་མ་གཏོགས་ང་ཚོ་གསོ་སྦྱོང་ལ་མེད། སྣང་མེད་ཞོར་དུ་ཨང། རྩ་ནས་མ་བྱས་པ་ཅིག་གོ་ལོ། ད་གང་བྱེད། གཙང་མ་གཙང་རྐྱང་དག་ཡས་ཁག་པོ་རེད་ཡིན་ན་ཡང་ཁོ་སྲབ་ཏུ་བཏང་ནས་ག་ཚོད་སྲབ་ཏུ་བཏང་ཐུབ་ཐུབ་ཞིག་བཏང་རྗེས་ཁྱོ་ག་ས་ག་འདྲ་འདྲ་ག་ཚོད་ད་དཔེ་ཁོ་ཡང་སྲབ་ཏུ་གཏོང་ཡས་གོ་ཡང་བལྟས་ཟླ་བ་དང་ལོ་དང་དུས་ནི་གཅིག་བྱས་གོ་ཨ་ད་དེ་ད་དེ་འདྲའི་དུས་ཚོད་ག་ཡིན་ག་ཡིན་རེད་ད། འབྲུ་ཡས་མར་སྲིན་འབུ་ཚོ་དོག་ནས།

དང་ཡང་ཟེར། དེ་བ་ཉེས་པ་ཉེས་པ་བྱུང་བ་ཟེར་བ་དེ་དེའི་ག་རེ་རེད་ཟེར་ན་ང་རང་ཚོ་འཆབ་ཉེས་ཞེས་འཆབ་ཉེས་ཟེར་ན་གསང་བའི་ཉེས་པ་དེ་རེད། གསང་བའི་ཉེས་པ་གང་བྱས་ད་ང་ལས་ང་ཚོའི་ལྟུང་བ་བྱུང་ན་ཧ་ལམ་ད། གང་བྱས་གསང་གསང་བ་རང་རེད་སུ་གཅིག་ཧ་མ་གོ་བྱས་པ་མིན་ན་ཕ་ནང་གི་ཧ་གོ་ནའང་རེད་མ་གོ་ནའང་རེད་སོ་སོའི་ངོས་ནས་གསང་སེམས་ཉེས་ཡོད་པ་རང་ཆགས་འགྲོ་བ་རེད་བྱས་དུས་ཚང་གོ་བཅབས་པ་ཆགས་འགྲོ་བཅབས་པ་ན་ཨ་ལེ་བཅབས་ན།

འོ་ད་ལྟུང་བ་དངོས་གཞི་ཕྱིར་བཅོས་པའི་ཆོ་ག་ལ་ཐུགས་གཏད་པར་ཞུ་ཟེར་དུས་དེ་ལ་ལྟུང་བ་དངོས་གཞི་ཕྱིར་བཅོས་ད་གང་བྱེད་པ་དེ་རེད། ལྷག་མ་བྱུང་ན་རེད། གོ་ཕྱིར་བཅོས་པའི་ལྟུང་བ་བྱུང་ན་རེད་འོ་དེ་ཚོ་བཤགས་ཀྱི་ཡོད་བསམ་བསམ་བསམ་བྱས་ཨེ་ནོ་དེ་བྱས་འོ་བྱུང་ན་དེ་དངོས་གཞི་དེ་བྱས་ད་རེད་ད་གཤམ་དེར་ལྟུང་བ་བྱིན་རླབས་བྱེད་ཡ་རེད་བྱིན་གྱིས་བརླབས་ཡ་དེ་དུས་རྒྱུ་ག་རེ་ཚང་གསོ་སྦྱོང་བྱེད་ག་ལ་མ་ལ་ལྟུང་བ་བྱིན་གྱིས་མ་བརླབས་ན་ཡང།

མཇུག་མ་དེ་ནི་གསང་སེམས་མི་སྐྱེ་བསམ་བསམ་བློ་བཏང་བཞག་ན་ཡང་ག་ཚོད་ཐུབ་ཐུབ་མི་སྐྱེ་བསམ་ཡང་འདི་ཙམ་ཕྱིན་ཆད་སྡོམ་སེམས་གོ། དཔེ་གཙང་མ་གཙང་རྐྱང་ང་ཚོས་གསང་སེམས་སྐྱེ་གི་མེད་ཟེར་ཏེ་ཏག་ཏག་སླེབས་ཀྱི་མ་རེད་བ། ཡིན་ན་ཡང་གང་ཐུབ་ཐུབ་ཅིག་མི་གསང་ཐབས་ཤེས་བྱེད་ཟེར་ན་གོ། གང་བྱེད་ཕྱིན་ཆད་སྡོམ་སེམས་ཟེར་གོ་གཅིག་སླེབས་འགྲོ་བ། གོ་བྱུང། མཐའ་མཇུག་མ་གཉིས་པ་དེ་སླེབས་དུས་ཙམ་ངེས་ཟེར་ཏེ། ལྟུང་བ། དཔེར་ན་ཤ་ཆེན་པ་གོས་ལྟུང་བ་ཞིག་གོས་ནི་གོས་ཡར་བཏང་བས་ན་དེ་ཡིས་དངོས་གཞི་གོ་ར་བཤགས་ཀྱི་ཡོད་བསམ་པའི་བསམ་བློ་ཡོད་གོ་བྱུང། ཐུགས་བཞེད་ནི་ད་གོ་ལ། གང་བྱེད། གཉེན་པོ་སྟོབས་བཞི་ཆ་ཚང་མ་ཚང་ན་ཡང། སྔོན་ཆད་ལ་འགྱོད་སེམས་ཕྱི་མ་ལ་སྡོམ་སེམས་བྱས་ནས་རྟེན་གྱི་སྟོབས་དེ་ལ་སྐྱབས་འགྲོ་བྱེད་ཨ་རོག་སྐྱབས་འགྲོ་འདི་བཟང་མོ་དང་ནི་འདི་ནི་འོ་དེ་གསུམ་དེ་ཚང་བའི་སྒོ་ནས་ཕྱིར་བཅོས་རི་བོར་བྱེད་ཡག་གོ་ད་ཁོ་རང་ཕྱི་མར་སྐྱོ་ཡག་བྱེད་ཨ་རོག་མ་ཁོང་ཚུལ་བཞིན་དུ་བྱས་ན་ནི་ཡག་པོ་ཞིག་བྱེད་ཨ་རེད་ཁོ་ཡོང་བ་དེ་ཡིན་ཁོ་ཡོང་བ་འདི་ཡིན་གསོ་སྦྱོང་དེ་ཡང་ད་ལྟ་ངས་བྱེད་ཟེར་རེད་གསོ་སྦྱོང་བྱེད་ས་རག་དང་མ་རག་གི་མཚམས་མཚམས་མཚམས་དང་ཡང་ཟེར་གི་རེད་བ་ཀུན་བཞག་གོ་བསམ་ན་ཡང་འདི་ཁག་པོ་རེད་གོ་སོང་ཨ་ཇི་ལྟར་རེད་ཐུགས་ཟེར་རེད་བྱས་ཙང་ད་སྡིག་པའི་རིགས་གང་ཡིན་པ་དེ།